སྤྱི་དང་དེ་དྲིན་ཅན་ཡིན་པར་གྲགས། ག་རེ་ཟེར་ན། དེ་ལྟར་རང་གི་དྲིན་ཅན་རྩ་བའི་བླ་མ་དེ་ལ་མཆོད་པ་བཏགས་ཚར་མཆོད་པ་ཅིག་ཕུལ་བར། དེའི་ནང་ནས་ད་མཆོད་པ་བཤམས་པ་དེ་མཆོད་པའི་ཁུང་ལ་བཏང་ནས། སེམས་བསྐྱེད་སྡོམ་པ་བཟུང་སོང་བ་ཡིན་རྒྱུ་རེད་བ་ཞིག་ལ་གཙོ་བོ་དེ་འདྲ་ཅིག་མེད་འགྲོ། བླ་མ་ལ། མཆོད་པའི་ནང་ནས་མཉེས་ཤོས་དེ་རེ་ག་རེ་ཟེར་ན། སོ་སོའི་བྱང་ཆུབ་ཀྱི་སེམས་དེ་ལ་སློབ་སྦྱོང་རེ་བོ་དག་པ་དག་གིས་གང་ཐུབ་ཐུབ་ཅིག་བྱས། སྟོང་ཉིད་རྟོགས་པའི་ཤེས་རབ་དེ་ལ།

དགུག། ཅེས་སྟེ་འདུག། སྒྲུབ་ཐབས་བསྒོམ་པའི་སྔོན་འགྲོ་ཡིན་ལ། དེ་འདྲ་མ་བྱས་ན་ཚོགས་གསོག་དུས། ད་བྲེལ་བ་ཞེ་དྲག་ཡོད་ཚེ་བཏང་བར་མ་སྤྱོད་ན་བཤམ་སྟོན་དག་ཡིན་ན་དག། དེ་ལས་ཞེ་དྲག་བཞག་རིན་ག་གང་ཡང་མ་རེད་དུག་ཙམ་སྟེར། ད་གཞི་ནས། འདི་ཚོགས་ཞིང་དེ་རང་ཇགས་ལ་བཞག་སྟེ་ཟེར་གསུངས་ནས། ཚོགས་ཞིང་ཚུར་རང་ལ་བསྟིམ་པ་ཡང་གསུངས་མི་འདུག་མི་དམིགས་པར་གྱུར་ཟེར་ཅེས་བར་བ་དེ་འདྲ་གསུངས་ནས་ཚོགས་ཞིང་དེ་རང་ཇགས་ལ་བཞག་ཟེར་བ་ཡིན་ན་ང་རང་ཚོ་ལ་ཚོགས་ཞིང་དེ་ཚུར་བསྟིམས་ན་ཡག་པ་ཡོད་ས་རེད།

རྒྱུ་ད་གང་བྱས་རང་ཉིད་སྟེང་དུ་འདི་རང་བཞིན་མ་གྲུབ་པའི་བསམ་བློ་དེ་པས་སྔོན་ན་གང་ཐུབ་ཐུབ་ཀྱི་བསམ་བློ་བཏང་ནས་ད་བཅོས་མ་ཚུན་ཆད་ཀྱི་བསམ་བློ་བཏང་ནས་དེ་ནས་གཅིག་བཏང་དགོས་ས་རེད་ཐུགས་བརྩེ་གཏོང་བྱང་ཆེ་ད་སྟོང་པའི་ངང་ལས་ཀྱིས་རང་གི་ཁོག་ས་དེ་རང་སྡོད་ས་ཡི་ཁ་ཐུག་དེ་ལ་ཡི་གེ་པཾ་གཅིག་ཐོན་ཡོང་ཡི་གེ་པཾ་ལས་དེ་ནས་པད་མ་དཀར་པོ་འདབ་མ་སྟོང་དང་ལྡན་པ་ཞིག་ལ་གྱུར་དེའི་སྟེང་དུ་ཨ་ནི་ཡི་གེ་ཨ་ཞེས་ཡར་ལངས་བསྡད་པ་ཞིག་དུས་ཁོ་ཟླ་བའི་དཀྱིལ་འཁོར་ཅིག་ལ་གྱུར་སོང་བསམ་པས་ད་ཆོ་ག་ནང་བཞིན་བྱས་རང་སྡོད་ས་དེ་ད་དེའི་སྟེང་དུ་ཡིན་རྒྱུ་རང་གི་སེམས་ཀྱི་ཡིན་པ་ལ།